SBS བོད་སྐད་སྡེ་ཚན་ནས་ཐེངས་འདིའི་ལེ་ཚན་ནང་དེང་སང་འཛམ་གླིང་དང་ཡང་སྒོས་སུ Australia ཡི་ནང་ཏོག་དབྱིབས་ནད་དུག་གི་གནས་སྟངས་ཅུང་ཛ་དྲག་ཆགས་ཡོད་པར་བརྟེན། Australia ཡི་གྲོང་ཁྱེར Sydney ཁུལ་དུ་ཡོད་པའི Scalabrini དང Estia རྒན་གསོ་ཁང་ནང་སྨན་ཞབས་ཀྱི་ཕྱག་ལས་གནང་བཞིན་པའི་རིག་འཛིན་བསྟན་དགའ་ལགས་དང་ཁོང་གིས་ཕྱག་ལས་གནང་ས་རྒན་གསོ་ཁང་ནང་སྔར་དང་མ་འདྲ་བའི་ལས་དོན་ལ་འགྱུར་བ་ག་རེ་ཕྱིན་ཡོད་མེད་དང་དེ་བཞིན་ཁོ་རང་སྒེར་གྱི་ཉིན་རེའི་འཚོ་བ་ལ་འགྱུར་བ་ག་རེ་ཕྱིན་ཡོད་མེད་སོགས་ཀྱི་སྐོར་གླེང་མོལ་ཞུ་གི་ཡིན། རིག་འཛིན་བསྟན་དགའ་ལགས་དེང་སང་ཨོ་སི་ཁྲུ་ལི་ཡའི་ནང་ཏོག་དབྱིབས་ནད་དུག་གི་གནས་སྟངས་ད་ལྟ་ཏོག་ཙམ་ཛ་དྲག་འདྲ་བོ་ཅིག་ཆགས་ཡོད་རེད་དེ་འདྲ་སོང་ཙང་ཨ་ནེ་རྒན་གསོ་ཁང་དེ་ཚོའི་ནང་ལ་ཡང་ད་ཀྱི་བྱེད་སྒོ་རྣམ་གཞག་དག་གི་ལས་ཀ་དེ་ཚོ་ལས་ཀྱི་སྔོན་མ་དང་མ་འདྲ་བར་འགྱུར་བ་འགྲོ་བཞིན་ག་རེ་འདྲ་བོ་ཞིག་འདུག། ཐོག་མ་དེ་ལ་ཨ་ནེ་ཨེ་སི་བྷི་ཨེ་སི་ཀྱི་བོད་སྐད་སྡེ་ཚན་གྱིས་གོ་སྐབས་གནང་བ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། དེ་དང་མཉམ་དུ་ད་ད་ལན་གྱི་སྐབས་སུ་བབས་པ་རྒས་གསོ་ཁང་ནང་ལོགས་ལ་སྔར་དང་མ་འདྲ་བའི་བྱེད་སྒོ་རྣམ་གཞག་དེ་ཚོ་དང་འགྱུར་བ་ག་འདྲ་ཕྱིན་ཡོད་མེད་ཟེར་ཡ་དེ་རེད། དེ་ནས་བརྩམས་པ་ལ་སྤྱིར་བཏང་ནི་གི། དེང་སང་ལ་ད་ལྟ་ཏོག་དབྱིབས་ཀྱི། ཨ་ནེ་ན་ཚ་དེ་སླེབས་བྱས་ནས་ཀི། རྒས་གསོ་ཁང་གཅིག་པོ་ཅིག་མ་རེད་ཨེ་ནི། འཛམ་གླིང་ཡུལ་གྲུ་གང་ས་ལ། འགྱུར་བ་ཆེན་པོ་ཞིག་འགྲོ་བསྡད་ཡོད་རེད། དེ་དང་མཉམ་དུ་དེ་ནི་ད། རྒས་གསོ་ཁང་ནང་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན། ཨ་ནེ་སྔར་དང་མ་འདྲ་བའི་ཀི། རྒས་གསོ་ཁང་ནང་ལོགས་ལ་ཡོད་བསྡད་པའི་ཀི་ཨེ་ནི་ད་ལྟ། ནད་པ། དེ་ཚོ་ལ་ཡང་མི་ནང་མི་གིས་ད་ལྟ་སྐོར་བྱེད་ཡ་དེ། སྔོན་མ་ནང་བཞིན་གྱི་སྟབས་བདེ་བོ་མེད་པ་དང། ཡོང་པ་ཡིན་ན་ཡང་གར་ཚུགས་པ་རེད་གཞུང་གི་ལམ་སྟོན་གཞིར་བཞག་བྱས་ཀྱི་ནི་ཡོང་ཡ་ཅིག་རེད། དེ་ནི་གཉིས་ནི་གི་ལས་ཀ་བྱེད་མཁན་དེ་ཚོ་ལ་ཆ་མཚོན་པ་ཡིན་པ་ཡིན་ན། སྔར་དང་མ་འདྲ་བའི་གི་ལས་ཀ་དེ་ཚོ། ཨ་ནི་ཅིག་དེའི་འགན་ཆེ་རུ་འགྲོ་ཡག་དང་ཨ་ནི། ལས་ཀ་ཡང་མང་རུ་འགྲོ་ཡག་པ་དེ་འདྲས་ཅིག་ཆགས་བསྡད་ཀྱི་ཡོད་རེད། ག་འདྲས་ཅིག་ཆགས་ཡོད་རེད་ལབ་ན། ལས་ཀ་བྱེད་ཡག་དེ་ཡང་ཨ་ནི་དཔེ་མཚོན་ཙམ་ཅིག་བཤད་པ་ཡིན་ན། ད་ནང་མི་མང་པོ་ཅིག་ཨ་ནི་ལྟ་སྐོར་ཡོང་མ་ཆོག་པ་ལྟ་བུ་འདྲ་དེ་འདྲས་ཆགས་ཡོང་དུས་ཨ་ནི། རྒན་རྒོན་མང་པོ་ཅིག་ལ་ཁ་ལག་སྤྲད་ཡ་དེ་ཚོ་ཚང་མ་ལ་ནི་ད་ལྟ་གི་སྨན་ཞབས་པ་དེ་ཚོ་གིས་སྤྲད་བསྡད་དགོས་ཡོད་རེད། དེ་འདྲའི་ཙམ་པ་ལ་དུས་ཚོད་ཐུང་ཐུང་ཅིག་ནང་ལོགས་ལ་ལས་ཀ་སྔར་དང་མ་འདྲ་བའི་མང་རུ་འགྲོ་བྱས་ནས་གི་ལས་ཀ་བྱེད་ཡ་དེ་ཚོ་ལ་དཀའ་ལས་དེ་ཚོ་ཆེ་རུ་འགྲོ་གི་ཡོད་རེད། གསུམ་ནི་གི་ད་ནམ་རྒྱུན་དང་མ་འདྲ་བའི་གི་དོ་སྣང། མང་པོ་ཞིག་སྤྲད་དགོས་ས་ཅིག་ཆགས་བསྡད་ཀྱི་ཡོད་རེད། དཔེ་ཆ་བཞག་པ་ཡིན་ན་ཨ་ནི། ད་ནམ་རྒྱུན་ལ་ཨ་ནི་ཅིག་ཏོག་ཙམ་ཚ་བ་འབར་བ་ཡིན་ན་དེ་ཙམ་ཅིག་གིས་ཚབས་ཆེན་པོ་དང་ཨ་ནི་ཉེན་ཁ་ཆེན་པོ་ཞིག་བརྩི་གི་ཡོད་པ་མ་རེད་ད་ཅིག་དཀྱུས་མ་འདྲ་བོ་ཞིག་དེ་འདྲ་ཡོད་འདུག་ད་ཅིག་ཆ་རྐྱེན་གྱི་ཨ་ནི་ད་རྒན་རྒོན་ཡོང་དུས་ཙམ་པ་ལ་ཨ་ནི་ཚ་བ་ཡང་མ་འཕར་ཡ་དང་ཨ་ནི་ཅིག་དེ་གི་ཨ་ནི་ཡང་ཉབ་ཏོག་ཆགས་ཡ་འདྲ་བོ་དེ་འདྲ་ཅིག་ཡོང་བསྡད་ཀྱི་ཡོད་རེད་ཡིན་པ་ཡིན་ན་ད་ལྟའི་ཆ་ཨ་ནི་ཏོག་དབྱིབས་ན་ཚ་དེ་གི་རྐྱེན་བྱས་བྱས་ནས་གི་ཨ་ནི་ད་ལྟའི་ཆ་ལ་ཨ་ནི། རྒན་རྒོན་སུ་འདྲ་ཞིག་ཡིན་ན་ཡང། དེ་ཚ་བ་འབར་ཡ་དང། ཉབ་ཏོག་བཟོ་འདྲ་བོ་ཅིག་ཆགས་ཡ་དང། གློ་ཏོག་ཙམ་ལས་མ་བརྒྱབ་པ་ཡིན་ན་ཡང། ཉེན་ཁ་ཆེན་པོ་ཅིག་རྩིས་བྱས་ནས་ཀྱི། བརྟག་དཔྱད་བྱེད་ཡ་དེ་ཚོ། ཁ་ཐུག་ཁ་ཐུག་ལ་ཛ་དྲག་པོ་འདྲ་བོ་ཅིག་བྱེད་དགོས་ཡ། དེ་འདྲའི་ཡང་འགྱུར་བ་ཞིག་འགྲོ་བསྡད་ཡ། དེ་འདྲའི་ཅིག་རེད་བཞག། ད་དེང་སང་ཏོག་དབྱིབས་ཀྱི་ནད་དུག་དེ་ད་ཀྱི་མི་ཚང་མ་ལ་ཀྱི་དཀའ་ངལ་དང་ཉེན་ཁ་དེ་འདྲའི་ཆེན་པོ་ཞིག་ཆགས་ཡོད་དུས་ད་ཁྱེད་རང་སྒེར་ངོས་ནས་ད་བོད་ཀྱི་ལས་ཀ་བྱེད་ས་ཡིན་ན་རེད་ཕྱི་ལོགས་ཡིན་ན་རེད་ཕར་ཚུར་འགྲོ་རྒྱུ་ཡིན་ན་རེད་ཟོན་ཟོན་འདྲ་བོ་དམིགས་བསལ་ག་འདྲ་འདྲ་བོ་བྱེད་ཀྱི་ཡོད། ད་ཏོག་དབྱིབས་ན་ཚ་དེའི་གི་རྐྱེན་བྱས་བྱས་ནས་ད་དེ་ཕ་ན་ཚ་དེ་འགོས་ཡག་གི་ཉེན་ཁ་དེ་ཆེན་པོ་ཞིག་ཡོང་བསྡད་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་གཙོ་བོ་དེ་ད་ཨ་ནི་ང་རང་ཚོའི་ས་གནས་རང་གི་ཨ་ནི་གཞུང་གི། འཕྲོད་བསྟེན་གྱི་ལམ་སྟོན་རེད། རྒྱལ་སྤྱིའི་འཕྲོད་བསྟེན་ལྷན་ཁང་གི་ལམ་སྟོན་རེད་ད་དེ་ཚོ་ལ་ང་ཚོས་དོ་སྣང་སྤྲད་དགོས་ད་ཧ་ལས་པའི་གི་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་ཙམ་པ་ཨ་ནི་གཅིག་དཔེ་མཚོན་ཆ་བཞག་པ་ཡིན་ན་ད་ནམ་རྒྱུན་ལ་ང་རང་ཚོ་གི་ཁ་ལག་དེ་དུས་གསུམ་གི་ཁ་ལག་དེ་ཟ་བསྡད་ཀྱི་ཡོད་རེད་ཞོགས་ཀས་ཉིན་གུང་དགོང་དག་བྱས་བྱས་ནས་གི་ད་ཟས་དེ་ཚོ་དམིགས་བསལ་གྱི་ཟས་དེ་དུས་ཐོག་ལ་ཟ་ཡག་དང་ཟས་དེ་ཡིན་ན་ཡང་སོ་སོའི་གཟུགས་པོ་ལ་བཅུད། ཡག་པོ་རག་ཡག་གི་ཆེད་དུ་ལ་ཨ་ནི་ཟས་ཡག་པོ་ཟ་དགོས་ཡ་དང་གཅིག་ཨ་ནི་གཉིས་ནས་ཀྱི་ཨ་ནི་ཅིག་གོས་གོས་ལོག་དེ་ཚོ་ཡིན་ན་རེད་ཨ་ནི་དམིགས་བསལ་གི་ལས་ཀ་བྱེད་དུས་ཙམ་པ་ལ་ཨ་ནི་ལས་ཀ་བྱེད་ཡག་གི་ཨ་ནི་སྒྲིག་ཆས་ཨ་དེ་ཚོ་ཡིན་ན་ཡང་ཨ་ནི་ཅིག་ཚ་གི་ཨ་ནི་ཆུ་བཤལ་ཡག་པོ་བཏང་ཡ་དང་ཨ་ནི་ད་ཅིག་ལས་ཀ་ཚར་ནས་ནང་ལ་ཚུར་ཡོང་དུས་ཡིན་ན་ཡང་ཨ་ནི་གོས་ལོག་དེ་ཚོ་ཏག་ཏག་ཏག་ཏག་ཨ་ནི་བརྗེ་པོ་རྒྱག་ཡ་དང་ཨ་ནི་ནང་ལ་ཡར་སླེབས་ཡོང་དུས་རེད་ཡིན་ན་ཡང་རེད་ཨ་ནི་ཅིག་དེང་སང་ལ་ང་རང་ཚོ་འཕྲོད་བསྟེན་གི་ཆ་ནས་ཀྱི། ཆ་རྐྱེན་མང་པོ་ཞིག་ཡོང་བསྡད་ཡོད་རེད་ཨ་ནི་དཔེ་ཆ་བཞག་པ་ཡིན་ན་ཨ་ནི་ང་ཚོ་ལ་ཨ་ནི་ལག་པ་འཁྲུ་ཡ་རེད་དུག་སེལ་གྱི་ཨ་ནི་སྨན་རྫས་ཨ་ནི་གཏོར་ཡ་རེད་ཨ་ནི་བྱུག་ཡ་རེད་ཨ་དེ་འདྲའི་མང་པོ་ཞིག་ཡོང་བསྡད་ཡོད་རེད་དེ་ཡིན་དུས་ཙམ་པ་ཨ་ནི་དེ་ཚོ་བེད་སྤྱོད་བཏང་ཡ་རེད། ད་ཕྱི་ལོགས་ལ་ཕར་ཚུར་འགྲོ་དུས་ཡིན་ན་རེད་ཨ་ནི་ཅིག་གཞུང་གི་ལམ་སྟོན་གཞིར་བཞག་བྱས་བྱས་ནས་ཀྱི་ཨ་ནི་ཅིག་མི་ཕན་ཚུན་ལ་ཡིན་ན་ཡང་ཨ་ནི་ད་ཅིག་ལག་པ་འཇུ་ཡ་དེ་ཚོ་དང་ཨ་ནི་ཅིག་འཐམ་རེས་བྱེད་ཡ་དང། དེ་ནས་ཡང་སྐད་ཆ་བཤད་དེ་ཡིན་པ་ཡིན་ན་ཡང་ཨ་ནི་ཅིག་ཐག་ཉེ་པོ་ཞེ་པོ་ཅིག་མ་བྱས་པ་དང། དེ་འདྲའི་བྱེད་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་ཅིག་ཆགས་བསྡད་གི་ཡོད་རེད། དེ་ཡིན་དུས་ཙམ་པ་ཨ་ནི་དེ་ཚོ་ད་ལྟ་གི་ནད་ཡམས་དེས་ཨ་ནི་ཕན་ཚུན་ཨ་ནི་ཅིག་ཁ་ཆུ་འཐོར་ཡ་དང་དེ་ཚོ་རྐྱེན་བྱས་བྱས་ནས་ཀྱི་ཨ་ནི་ང་ཚོ་ལ་འགོས་ཡ་དང་ཨ་ནི་ཅིག་ཁ་རླངས་བརྒྱུད་བྱས་ནས་ཀྱི་ད་འགོས་ཡ་དང་ཧ་ལས་པའི་ཉེན་ཁ་ཆེན་པོ་ཅིག་ཡིན་ཙང་ཨ་ནི་སོ་སོ་ཀྱི་འགྲོ་འདུག་སྤྱོད་གསུམ་ག་འདྲ་ཅིག་ཡིན་པ་ཡིན་ན་ཧ་ལས་པའི་ཀྱི་གཟབ་གཟབ་དང་ཨ་ནི་གཞུང་གི། འཕྲོད་བསྟེན་གྱི་ལམ་སྟོན་གཞིར་བཟུང་བྱས་བྱས་ནས་གི་གཟབ་གཟབ་བྱེད་དགོས་ཡ་དེ་ཧ་ལས་པའི་གི་གལ་ཆེན་པོ་ཅིག་ཆགས་བསྡད་གི་འདུག་བསམ་གྱི་འདུག་འདི་གཅིག་རེད། ད་སོ་སོ་ནི་གི་མི་གཞན་དང་མ་འདྲ་བ་ཟེར་ན་རེད་གང་ལྟར་གི་སོ་སོ་ནང་པ་ནི་གི་ནང་པ་ཞིག་ཡིན་པའི་ཐོག་ནས་ཆོས་ཕྱོགས་ནས་བཤད་པ་ཡིན་ན་རེད། གི་ད་ལྟ་གི་ན་ཚ་དེ་ནི་འཛམ་གླིང་ཡུལ་གྲུ་གང་ས་ལ་ཤུགས་ཆེན་པོ་ཅིག་འགྲོ་བསྡད་གི་ཡོད་དེ་ད་དེ་ལ་ཞེད་སྣང་བྱས་བྱས་ནས་གི་ནི་གི་སོ་སོའི་སེམས་ལ་ཡང་ནི་གི་དངངས་སྐྲག་སླེབས་བསྡད་པ་དང་དེ་འདྲའི་ཅིག་མང་པོ་ཅིག་ལ་ཡོང་བསྡད་ཡོད་རེད་དེ་ཡིན་དུས་ཙམ་པ། གཅིག་དེ་འདྲའི་མ་ཡོང་བ་དང། སོ་སོ་གཅིག་པུ་ཙམ་མ་ཡིན་པ་སོ་སོ་གི་གྲོགས་པོ་གྲོགས་མོ་ཡིན་ན་རེད། ང་རང་འདྲ་བོ་ཅིག་ཡིན་པ་ཡིན་ན་ད་ལྟ་གི་རྒས་གསོ་ཁང་ནང་ལ་ད་ཅིག་མི་ཁ་ཤས་ཅིག་ག་རེ་ཟེར་དགོས་རེད་ཨིན་ཇི་སྐད་ཟེར་ན Dementia ལབ་ཀྱི་ཡོད་རེད་དྲན་པ་ཡག་པོ་མེད་བྱས་ནས་དྲན་པ། ནི་བརྟན་པོ་མེད་པ་ཆགས་དེ་འདྲ་ཅིག་ཨ་ནི་ཡང་ཁ་ཤས་ཀྱིས་ཨ་ནི་ཕར་སྐད་ཆ་ཉན་ཐུབ་ཀྱི་ཡོད་ན་ཚུར་བཤད་མི་ཤེས་མཁན་ཨ་ནི་ཡང་ཅིག་ཨ་ནི་སྐད་ཆ་བཤད་པ་ཡིན་ན་སྒྲ་མ་དག་པ་འདྲ་བ་དེ་འདྲའི་མང་པོ་ཅིག་ཡོང་བསྡད་གི་ཡོད་རེད་ད་དེ་འདྲའི་གི་ཨ་ནི་ཅིག་དཀའ་ངལ་འཕྲད་ས་དེ་འདྲའི་མི་འདི་ཚོ་ལ་ཨ་ནི་སྐད་ཆ་བཤད་བྱས་ནས་གི་ཨ་ནི་ཁོང་ཚོའི་སེམས་ལ་ཨ་ནི་ཅིག་གང་ཐུབ་ཐུབ་གི་ཞི་བདེ་ཡོང་ཡ་དང་ཨ་ནི་ཁོ་ཚོའི་སེམས་ལ་དངངས་སྐྲག་མེད་པ་དང་ཨ་ནི་ཁོ་ཚོའི་གི་སེམས་ལ་གང་ཐུབ་ཐུབ་གི་ཨ་ནི་ཅིག་ག་རེ་ཟེར་དགོས་རེད་དཀའ་ངལ་དང་ཨ་ནི་ཅིག་གི་ད་ཅིག་སེམས་སྡུག་དེ་འདྲ་མེད་པ། ཐོག་ནས་ཀྱི་ཨ་ནི་ཅིག་སེམས་གསོ་དང་ཨ་ནི་དེ་དང་འབྲེལ་བའི་ཐོག་ནས་སེམས་པ་ལ་ཨ་ནི་སྤྲོ་སྤྲོ་སྣང་སྟེར་ཡ་ལས་ནི་ཡས་ཀྱི་འབད་བརྩོན་བྱེད་ཡ་དེ་ཚོ་ཧ་ལས་པའི་གལ་ཆེན་པོ་ཞིག་མཐོང་གི་འདུག། ད་དེང་སང་ཨོ་སི་ཁྲི་ལི་ཡའི་ནང་ལོགས་ད་ཏོག་དབྱིབས་ནད་དུག་གི་གནས་སྟངས་དེ་ད་ལྟ་ཅིག་ཛ་དྲག་འདྲ་བོ་ཞིག་དེ་འདྲ་བོ་ཞིག་ཆགས་ཡོད་དུས་ཨ་ནི་ཁྱོད་རང་གི་ཉིན་རེ་གི་འཚོ་བ་ལ་ཅིག་འགྱུར་བ་འདྲ་བོ་དང་ཅིག་དཀའ་ངལ་འདྲ་བོ་ཞིག་ག་རེ་འཕྲད་ཀྱི་འདུག།

ཧོར་དུ་མེད་ན་ཨ་ནེ་གཅིག་ཧ་ལས་པའི་གི་ཁྱབ་ཆེན་པོ་ཞིག་འགྲོ་ཡོང་དུས། དེ་ནས་ཚོང་ཁང་དེ་ཚོ་ནང་ལོགས་ལ་ཨ་ནེ་གཅིག་མི་མང་གི་ཞེད་སྣང་དང་དངངས་སྐྲག་འདྲ་བོ་ཞིག་བྱས་བྱས་ནས་གི་ད་ཅ་ལག་མང་པོ་ཞེ་པོ་ཅིག་ཨ་ནེ་ད་དཔེ་ཆ་བཞག་པ་ཡིན་ན་སྐམ་ཟས་རིགས་ཨ་ནེ་གྲོ་ཞིབ་དང་འབྲས་ལ་སོགས་པ་ཨ་ནེ་གཅིག་ཕོན་ཆེན་པོ་དེ་འདྲས་ཉོ་འགྲོ་ནས་ཨ་ནེ་ད་གཅིག་མི་མང། མང་པོ་ཅིག་གིས་ནི་དེ་ཚོ་ཉོ་མ་ཐུབ་ཡག་གི་ད་དེ་འདྲའི་གི་དཀའ་ངལ་ཅིག་འཕྲད་བསྡད་གི་ཡོད་རེད། དེ་དཀའ་ངལ་ཆེ་ཤོས་གཅིག་འདྲ་བོ་ཅིག་རེད་བསྡད་འདུག་གཉིས་ནས་གི་ད་འཕྲོད་འཕྲོད་བསྟེན་གྱི་ཕྱོགས་ནས་དཔེ་ཆ་བཞག་པ་ཡིན་ན་ད་ནང་ང་ཚོས་ནི། ལག་པ་བཀྲུ་ཡག་གི་ནི་ད་འདག་རྫས་དང་ནི་ཅིག་ཁ་རས་དང། ཟླ་དེ་ཚོ་ཡོད་ནི་ཅིག་ལས་སླ་པོ་དང་སྟབས་བདེ་བོ་ཐོག་ནས་གི་ཉོ་མ་ཐུབ་ཡང་ང་ཚོ་མི་མང་ལ་དགོས་མཁོ་ཡོད་པ་ཡིན་ན་ཡང་ཚོང་དཔོན་དེ་ཚོ་ནང་ལོགས་དུས་ཀྱི་མཐུན་རྐྱེན་དེ་བསྐྲུན་མ་ཐུབ་པ་དང་དེ་འདྲའི་མ་རག་ཡག་གི་དཀའ་ངལ་དེ་ཡོད་ཧ་ལས་པའི་ཤུགས་ཆེན་པོ་ཞིག་འཕྲད་བསྡད་ཡོད་རེད། གཉིས་དེ་རེད་གསུམ་ནི་གི་ད་ཅིག་ནམ་རྒྱུན་ཡིན་པ་ཡིན་ན་ཅིག་ཕྱི་ལོགས་འགྲོ་ཡ་ཡིན་དང་ཅིག་ཡང་མ་ཅིག་ཟ་ཁང་ནང་འགྲོ་ཡ་ཡིན་ན་རེད་རྩེད་མོ་རྩེ་ས་ལ་འགྲོ་བ་ཡིན་ན་རེད་ཅིག་ཕྱོགས་གང་ཅིའི་ཐད་ལ། ནས་ཀྱི་དཀའ་ངལ་ཆེན་པོ་ཆེ་དེ་གཅིག་སྟབས་བདེ་བོ་ཐོག་ནས་ཕྱི་ལོགས་ལ་འགྲོ་མ་ཐུབ་ཡ་ད་གལ་སྲིད་འགྲོ་བ་ཡིན་བསྡད་པ་ཡིན་ན་ཡང་གཅིག་ཕན་ཚུན་ལ་བར་ཐག་བཞག་དགོས་ཡ་དང་གཅིག་ནམ་རྒྱུན་ནང་བཞིན་བྱས་ནས་གཅིག་ཕན་ཚུན་ལ་འགྲོགས་འདྲིས་སྟབས་བདེ་བོ་མེད་པ་དེ་འདྲའི་ཡང་དཀའ་ངལ་ཆེན་པོ་ཞིག་འཕྲད་བསྡད་ཡོད་རེད། གཙོ་ཆེ་ཤོས་དེ་ད་དཀའ་ངལ་དེ་ག་རེ་འདྲ་བོ་ཞིག་ཆགས་བསྡད་ཡོད་རེད་ལབ་ན། ཚེ་ནམ་རྒྱུན་དང་མ་འདྲ་བའི་གི་ཨ་ནི་ལས་ཀ་ཐོལ་པ་མང་པོ་ཅིག་ཆགས་བསྡད་ཡོད་འདུག་སྤྱིར་བཏང་ནས་ཀྱི་ད་ཅིག་མི་སོ་སོ་ད་སུ་འདྲ་ཅིག་ཡིན་པ་ཡིན་ན་སོ་སོའི་གི་ཨ་ནི་འཕྲོད་བསྟེན་དེ་གལ་ཆེན་པོ་བརྩི་ངེས་རྐྱང་རྐྱང་རེད་དེ་ཡིན་དུས་འཕྲོད་བསྟེན་གི་ཕྱོགས་ནས་གི་ཨ་ནི་ལས་ཀ་ཟེར་ན་རེད་ནི་སོ་སོ་ལ་གང་ཐུབ་ཐུབ་གིས་སོ་སོ་ལ་ནི་ན་ཚ་མ་ཡོང་བ་དང་སོ་སོའི་གཟུགས་པོ་བདེ་ཐང་གི་ཆེད་དུ་ལ་ནི་ཅིག་ལུས་རྩལ་ལ་སོགས་པ་དང་ནི་ཅིག་ཟས་རིགས་ལ་སོགས་པ་ནི་སོ་སོ་གི་ཨ་ནི་ཧ་ལས་པའི་གཟབ་གཟབ་བྱེད་དགོས་ཡོད་རེད་ཡིན་པས་ན་ད་ལྟའི་ཆ་ལ་འདྲ་བོ་བྱས་པ་ཡིན་ན་ཕྱི་ལོགས་ཕྱིན་པ་ཙམ་གྱིས་ཀྱི་ཨ་ནི་གཅིག་ལག་པ་བཀྲུ་དགོས་ཁེལ་ཡ་འདྲ་བོ་དང་ཨ་ནི་གཅིག་དུག་ལོག་བརྗེ་པོ་རྒྱག་དགོས་ཁེལ་ཡ་འདྲ་བོ་དང་ཁྲུས་བརྒྱབ་དགོས་ཡ་འདྲ་བོ་དང་དེ་ཚོ་ཚང་མ་ཨ་ནི་གཅིག་སྔར་དང་མ་འདྲ་བའི་ཀྱི་ཨ་ནི་གཅིག་ལས་ཀ་ཐོལ་པ་འདྲ་བོ་ཅིག་དང་ཨ་ནི་གཅིག་མི་སེར་གྱི་ཨ་ནི་གཅིག་སོ་སོ་ལ་ཨ་ནི་འགྱུར་བ་ཟེར་ན་རེད་དཀའ་ངལ་ཟེར་ན་རེད་འོ་དེ་གཅིག་ཐོལ་པ་འདྲ་བོ་གཅིག་དེ་འདྲའི་འདྲ་བོ་གཅིག་ཆགས་བསྡད་ཀྱི་འདུག་བསམ་གྱི་འདུག་རེད་ད་གལ་སྲིད་ཡིས་ཀྱི་ཏོག་དབྱིབས་ནད་དུག་ཀྱི་དཀའ་ངལ་དེ་ད་རུང་ཀྱི་དེ་ཚོ་ཕ་ཚིག་གིས་ད་ཀྱི་ཁྲེལ་བསྡད་པ་ཡིན་ན་ཁྱེད་རང་གི་དེའི་ཐད་ཀྱི་བསམ་ཕྱོགས་མཐོང་ཕྱོགས་རེད་ཨཱ་ནི་དམིགས་བསལ་གྲ་སྒྲིག་དང་འཆར་གཞི་འདྲ་བོ་དེ་འདྲའི་ཀྱི་བསམ་བློ་འདྲ་བོ་ཞིག་སྐད་ཁུག་དེ། ད་ང་རང་ངོས་ནས་ཆ་འཛིན་པ་ཡིན་ན་འདི་སྐད་ཆ་དེ་ཡིན་ན་རེད་དྲི་བ་དེ་གལ་ཆེན་པོ་ཞིག་མཐོང་སོང་ཨཱ་ནི་ད།

ད་དུང་ནི་ཟླ་བ་ཁ་ཤས་ཅིག་ཕལ་ཆེར་འགོར་མི་སྲིད་པ་མ་རེད་བསམ་གྱི་འདུག་དེ་འདྲ་ཙམ་པ་ད་དེའི་འོག་ལ་ང་རང་གི་བསམ་ཕྱོགས་ཟེར་ན་རེད་མཐོང་ཕྱོགས་ཟེར་ན་རེད་ཅིག་དམིགས་བསལ་གྱི་འཆར་གཞི་གྲ་སྒྲིག་ག་རེ་ཡོད་ལབ་ན། ད་ད་ལྟའི་བར་དུ་ན་ཚ་དེ་བྱུང་བྱས་ནས་གི་ནི། རྒྱལ་ཁམས་ཡུལ་གྲུ་ག་ས་ག་ནས་གི་ནི་སྨན་པ་རེད་ནི་སྨན་ཞབས་པ་རེད་ནི་ཅིག་གཞུང་གི་འཛིན་སྐྱོང་གི་ཐོག་ནས་གི་ནི་མཐུན་འགྱུར་རོགས་རོགས་རྒྱག་ཡ་རེད་ལ་སོགས་པའི་ཐོག་ནས། ཚང་མས་གང་ཐུབ་ཅི་ཐུབ་ཅིག་བྱས་བསྡད་ཡོད་རེད་ད། གཅིག་ང་རང་སྨན་ཞབས་པ་ཞིག་གི་ཆ་ཤས་ཅིག་ཡིན་ཙང་ད་ང་རང་ངོས་ནས་ཀྱི་ད་དེའི་ཐོག་ལ་ཅིག་འཆར་གཞི་དང་གྲ་སྒྲིག་འདྲ་ག་རེ་ཡོད་ཟེར་ན། ད་གལ་སྲིད་ངའི་ལས་ཀ་བྱེད་ས་ཡིན་ན་རེད་ཅིག་སོ་སོའི་ངོས་ནས་ཀྱི་ཅིག་ཕ་གིའི་ཏོག་དབྱིབས་ན་ཚ་ཕོག་བྱས་ནས་ཀྱི་དེ་འདྲའི་ཀྱི་མི་ལ་རོགས་རོགས། ད་ཅིག། བྱེད་ངེས་མ་རག་པ་དག་དེ་འདྲའི་སྲིད་ཀྱི་མ་རེད་དེ་ཡིན་པ་ཡིན་ན་རོགས་རོགས་དགོས་ས་དེ་འདྲའི་ཅིག་ལ་ཡིན་པ་ཡིན་ན། ང་རང་ངོས་ནས་བརྒྱ་ཆ་བརྒྱ་ནས་བརྒྱ་ནི་ཅིག་སོ་སོ་ལས་ཀ་དེ་སྨན་ཞབས་པ་ཞིག་ཡིན་པ་དང་ཡང་སོ་སོའི་གི་སྨན་ཞབས་པ་བྱེད་དགོས་ཡ་དེ་ཡིན་པ་ཡིན་ན་ཡང་ཅིག་ཆུང་ཆུང་སྐབས་སུ་ནི་གི་ཡིན་ནི་ཅིག། ནང་མི་དང་ཕ་མའི་གི་ནི་སློབ་གསོ་ཡིན་ན་རེད་སོ་སོའི་གི་ནི་དགེ་རྒན།

ཨ་དེ་འདྲི་གི་ཐོག་ནས་གི་སོ་སོ་ལ་སེམས་ཤུགས་སྤར་ཡ་རེད་མི་གཞན་ལ་ཨ་ནི་རོགས་རོགས་བྱེད་ཡ་དེ་འདྲི་གི་ཐོག་ན་བརྒྱ་ཆ་བརྒྱ་ནས་བརྒྱ་སོ་སོའི་ངོས་ནས་གི་ཨ་ཕྱིར་ནུར་རྒྱག་ཡག་གི་འཆར་གཞི་རྩ་བ་ཉིད་ནས་མེད་དེ་ཡིན་དུས་ཙམ་པ་ཨ་ནི་གལ་སྲིད་རོགས་པ་བྱེད་དགོས་ས་གི་གནད་འགག་ཅིག་ཁེལ་སོང་བ་ཡིན་ན་མི་སུ་དང་སུ་འདྲ་ཅིག་ཡིན་ན་ཡང་ཨ་ནི་ཅིག་མི་ལ་ཅིག་རོགས་རོགས་བྱེད་དགོས་ཨ་གི་དུས་ལ་ཅིག་བབས་ཡོང་དུས་ཨ་ནི་རོགས་པ་བྱེད་དགོས་ཨ་གི་དུས་ཚོད་དེ་ཡིན་ཙང་དེ་ལ་ཨ་ནི་ཅིག་སོ་སོའི་ངོས་ནས་ཡིན་པ་ཡིན་ན་ཡང་ཨ་ནི་བློས་གཏོང། བརྒྱ་ཆ་བརྒྱ་ནས་བརྒྱ་བྱེད་ཡག་གི་འཆར་གཞི་དེ་ནི་ཡོད་ཟེར་ཡ་ད་དེ་འདྲའི་འདྲ་བོ་ཞིག་ཡིན་དེ་ཡིན་དུས་ཙམ་པ་ད་ཅིག་དྲི་བ་དེ་མཐའ་མ་ཡིན་ཙང་ནི་ཅི། རྒྱ་ཆེ་བའི་གི་ནི་བོད་རིགས་སྤུན་ཟླ་ཚང་མས་ནི་རྒྱལ་སྤྱིའི་འཕྲོད་བསྟེན་ལྷན་ཁང་གི་ག་རེ་ཟེར་དགོས་རེད་བཀའ་སློབ་ལམ་སྟོན་ནི་ལ་ལག་བསྟར་ཡ་དང་ནི་ཡང་སྒོས་སུ་ནི་ཅི། རྒྱལ་བ་རིན་པོ་ཆེ་རེད་ནི་རྒྱལ་བ་ཀརྨ་པ་རེད་ནི་གོང་མ་རིན་པོ་ཆེ་ལ་སོགས་པའི་གི་གསུང་གཅིག་གྲགས་ཀྱི་ཐོག་ནས་ཨ་ནི་སྒྲོལ་མའི་གི་གཟུངས་སྔགས་དེ་མང་པོ་ཞིག་ཐོན་གསུང་གི་ཡོད་ཙང་ཨ་ནི་དེ་འདྲའི་གི་བྱས་ནས་ང་རང་ཚོའི་གི་ལྷ་བླ་མ་དཀོན་མཆོག་ལ་ཨ་ནི་རེ་བ་རྒྱབ་བྱས་ནས་སྨོན་ལམ་རྒྱབ་བྱས་ནས་གི་ད་ང་ཚོའི་ན་ཚ་དེ་མྱུར་ནས་མྱུར་དུ་ཨ་ནི་སེལ་ཐུབ་ཡ་གི་ཐོག་ལ་ཨ་ནི་ཚང་མས་ཨ་ནི་འབད་བརྩོན་གནང་རོགས་གནང་ཨ་ཟེར་བྱས་ནས་ཨ་ཏི་རེ་བ་ཞུ་ཡ་ཡིན་ཐུགས་རྗེ་ཆེ། ལགས་སོ་རིན་ཆེན་བདེ་སྐྱིད་ལགས་ཨ་ནི་ད་ཁྱེད་རང་གིས་ཕྱག་ལས་གནང་ས་རྒན་གསོ་ཁང་དེ་ཚོའི་ནང་དེང་སང་ལས་ཀར་འགྱུར་བ་ག་རེ་ཕྱིན་ཡོད་མེད་དང། ཨ་ནི་དེ་ག་ནང་བཞིན་ཁྱེད་རང་སྒེར་གྱི་ཉིན་རེའི་འཚོ་བ་ལ་འགྱུར་བ་ག་རེ་ཕྱིན་ཡོད་མེད། ཨ་ནི་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད། དེ་ག་ནང་བཞིན་ཁྱེད་རང་གིས་འབོད་སྐུལ་དག་དེ་ཚོ་འགྲེལ་བཤད་དཔེ་ཡག་པོ་གནང་སོང་ཐུགས་རྗེ་ཆེ། ཐུགས་རྗེ་གནང། ཁྱེད་རང་ཨོས་ཏྲེ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།